ཁོར་ཡུག་གི་གནད་དོན་སོགས་ཀྱི་བརྗོད་གཞི་ཁག་ལ་བགྲོ་གླེང་ཞུས་གནང་གི་རེད། ལས་རིམ་འདི་བརྒྱུད་ནས་མང་ཚོགས་ལ་ཁོར་ཡུག་གི་ཤེས་བྱའི་གོ་རྟོགས་སྤེལ་རྒྱུ་དང། རང་ཅག་བོད་མཐོ་སྒང་གི་ཁོར་ཡུག་གི་སྐོར་དང། སོ་སོའི་ཕ་ཡུལ་གྱི་སྐོར་སོགས་གླེང་མོལ་གནང་འདོད་ཡོད་ཚེ་དགའ་བསུ་རྒྱ་ཆེ་ཡོད། འདི་ག་ཨ་རིའི་རླུང་འཕྲིན་ཁང་ལ་འབྲེལ་བ་གནང་རོགས་གནང།
བཀྲ་ཤིས་བདེ་ལེགས་ང་ཚེ་བརྟན་ཆོས་སྒྲོན་ཡིན། དེ་རིང་འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང་ལ་ཡང་དེང་སྐབས་བོད་དང་ས་མཚམས་ཀྱི་ཡུལ་མུས་ཏང་ངམ་གློ་སྨོན་ཐང་ཕྱོགས་སུ་ཡོད་པ་བལ་ཡུལ་གྱི་གྲོང་གསེབ་ས་ཁུལ་འགའ་ཞིག་ནང་ལ་ཡང་ས་གནས་ཀྱི་ཆུ་མགོའི་འཁྱགས་རོམ་སྐམ་ཕྱིན་བྱས་ཨ་ནི་ས་གནས་སུ་འཐུང་ཆུ་དང་ད་ག་ནང་བཞིན་ཞིང་ཆུ་དཀོན་པོར་གྱུར་བྱས་ས་གནས་མི་མང་རྣམས་མུ་མཐུད་ནས་ཨ་ནི་གཅིག་གྲོང་གསེབ་ས་ཁུལ་དེ་ཚོའི་ནང་ལ་ཡང་གནས་རྒྱུ་དེ་ཧ་ཅང་ཁག་པོ་ཆགས་ཡོད་པའི་སྐོར་ལ་ཡང The Diplomat ཟེར་བའི་གསར་འགྱུར་བརྒྱུད་ལམ་དེའི་ནང་ལ་ཡང་བལ་པོའི་མི་རིགས་ཡིན་པ་གསར་འགོད་པ་ཏུལ་སི་རཱ་ནི་ཡར་གྱིས་ས་མཚམས་ས་ཁུལ་དེ་ཚོའི་ནང་ལ་ཡང་དངོས་སུ་བསྐྱོད་བྱས་ནས་ས་གནས་མི་མང་ཚོ་ལ་ཡང་དྲི་ཞིབ་བྱས་ཏེ་སྤེལ་བའི་གནས་ཚུལ་དེའི་སྐོར་ལ་སྙན་སྒྲོན་ཞུ་གི་ཡིན། དེང་སྐབས་ས་གོ་ལའི་ཚ་དྲོད་མཐོ་རུ་འགྲོ་གི་ཡོད་པ་དེ་དང་ད་ག་ནང་བཞིན་གནམ་གཤིས་འགྱུར་ལྡོག་ཇི་ཙམ་ཡོང་གི་ཡོད་མེད་དང་དེ་དག་གི་ཤུགས་རྐྱེན་གསལ་བོ་རེད་དགེ་སྐྱོན་ག་རེ་ཡོད་པ་ཚང་མ་ས་གནས་ཀྱི་ས་སྐྱེས་རྡོ་སྐྱེས་མི་མང་ཚོ་ལ་ཡ་ཚོར་སྣང་ཨང་དང་པོ་འདི་ཡོང་གི་ཡོད་རེད། འདི་གང་ལགས་ཞེ་ན་ཁོང་ཚོ་ཕ་ཐོག་བུ་ཐོག་ནས་ས་གནས་ད་ག་རང་གི་རང་བྱུང་ཐོན་ཁུངས་ཁག་དང། ཁོར་ཡུག་གཉིས་ཀ་དང་འབྲེལ་བ་ཆེན་པོ་ཡོད་པའི་ཆ་ནས་ཨ་ནི་ཁོར་ཡུག་གནས་སྟངས་ལ་འགྱུར་བ་ག་འདྲ་ཞིག་ཡོང་གི་ཡོད་པ་ཡིན་ནའི་ས་གནས་སུ་གནས་སྡོད་བྱེད་མཁན་མི་མང་ཚོ་ལ་ཡང་དང་ཤོས་གོ་རྟོགས་ཡོང་གི་ཡོད་རེད། དེ་རིང་གི་བརྗོད་གཞི་འདི་ནི་བོད་དང་ས་མཚམས་ཡིན་པ། བལ་ཡུལ་གྱི་བྱང་ཕྱོགས་ས་ཁུལ་གློ་སྨོན་ཐང་ངམ་མུས་ཏང་ཁུལ་གྱི་ཨ་ནི་བྱང་ཕྱོགས་ཁུལ་དུ་ཡོད་པའི་ཀུ་ཆི་མེ་ཟེར་བའི་འཁྱགས་རོམ་དེ་བཞུར་བའི་རྐྱེན་གྱིས་རི་བོའི་གཤམ་དུ་ཆགས་པ་གྲོང་གསེབ Dhye། དང་ཟམ་གདོང། ལ་སོགས་ཀྱི་ནང་ལ་ཡང་རིམ་པས་ཆུ་དཀོན་པོ་ཆགས་བྱས་ནས་མི་དང་སྒོ་ཕྱུགས་སེམས་ཅན་རེད། ད་ག་ནང་བཞིན་ས་ཞིང་འདེབས་ལས་བྱེད་ཡ་དེ་ཚོ་ཧ་ཅང་ཁག་པོ་ཆགས་བྱས་ནས་ས་གནས་མི་མང་རྣམས་རིམ་པས་ས་གནས་དེ་ལ་རང་འཇགས་བསྡད་མ་ཐུབ་བྱས་ས་གནས་གཞན་པ་ལ་ཡ་གནས་སྤོ་བྱེད་དགོས་བྱུང་བྱས་ད་ཆ་ཡིན་ན་གྲོང་གསེབ་དེ་འདྲས་ཁ་ཤས་ཅིག་གཅིག་མི་མེད་ལུང་སྟོང་ལྟ་བུ་ཞིག་ལ་ཡ་གྱུར་ཡོད་པའི་སྐོར་ལ་ཡ་བཀའ་མོལ་ཞུ་གི་ཡིན། ད་ལྟའི་གནས་སྟངས་ཆ་བཞག་པ་ཡིན་ན་གྲོང་གསེབ་ས་ཁུལ་དེ་ཚོའི་ནང་ལ་ཡ་ད་ལྟ་མུ་མཐུད་ནས་གནས་སྡོད་བྱེད་མཁན་མིང་ལ་དཀོན་མཆོག་སྒྲོལ་དཀར་ཟེར་བའི་བུད་མེད་དེ་ཡིས་གསར་འགོད་པ་ཏུལ་སི་ལ་བརྗོད་པ་བྱས་ན་དེ་སྔ་ཡིན་ན་ཨ་ད་ཚོད་དབྱར་ཁའི་དུས་ཚོད་ལ་ཡ་གཅིག་བྱང་ཕྱོགས་ཁུལ་གྱི་ཁོང་ཚོའི་གི་འཁྱགས་རོམ་དེ་དེ་ཤ་སྟག་ཤེལ་སྒོ་ནང་ལྟར་གཅིག་འོད་ཐིང་ཐིང་ལྟ་བུ་ཞིག་ལ་གྱུར་བྱས་ནས་འཁྱགས་རོམ་དེ་ནས་བྱུང་བའི་གྲོང་གསེབ་དེའི་ནང་ལ་ཡ་ཡོད་པའི་གཙང་ཆུ་དེ་དག་ཡ་རྒྱས་བྱས་ནས། གཙང་ཆུ་ཧ་ཅང་ཆེན་པོ་གྱུར་བ་དེ་ཚོ་ཡང་ཨ་མོ་རང་དྲན་གསོས་ཀྱི་འདུག་ཨ་ནི་ད་ག་ནང་བཞིན་ཁོ་མོའི་ཕ་ལོ་ན་བརྒྱད་ཅུ་གྱ་དགུ་ཡིན་པ་དེ་ཡིས་བརྗོད་པ་བྱས་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ནང་ལ་ཡ་གཙང་ཆུའི་ཆུ་ཤུགས་དེ་ཕྲན་བུ་ཆུང་དུ་ཕྱིན་པའི་སྐབས་སུ་ཨ་ནི་ཁོ་ཚོ་ཁ་ཤས་ཅིག་ད་མི་ཁ་ཤས་ཅིག་ཆུ་མགོ་ཡོད་སའི་འཁྱག་རོམ་འདིའི་གནས་སྟངས་ལ་འགྱུར་བ་ཡོང་གི་ཡོད་ན་ག་རེ་ཡིན་ན་བསམ་བྱས་ལྟ་ག་ཕྱིན་པ་ཡིན། ཁོ་ཚོ་ཡ་གིར་ལྟ་ག་ཕྱིན་པའི་སྐབས་སུ་འཁྱག་རོམ་དེ་དེ་སྔ་དང་མི་འདྲ་བར་འཁྱགས་རོམ་མང་པོ་ཞིག་བཞུར་ཚར་བྱས་བྱས་མཐོང་ཡས་མེད་པ་ཆགས་ཡོད་པ་ཁོ་རང་གིས་མཐོང་བྱུང། བྱས་ཙང་དེ་སྔ་ཡིན་ན་ཨ་ནི་ཁོང་ཚོའི་གྲོང་གསེབ་དེའི་ནང་ལ་ཡ་ཆ་ཆུ་བཟང་པོ་ཡོད་ཙང་ཨ་ནི་ཚལ་དང་ཤིང་ཏོག་དང་ས་ཞིང་འདེབས་ལས་མང་པོ་བྱེད་ཡས་ཡོད་པ་བྱས་བྱས་ནས་སྐྱིད་པོ་ཞེ་དྲག་ཡོད། ཡིན་ནའི་དེང་སང་སྒོ་ཕྱུགས་སེམས་ཅན་གཡག་དང་འབྲི་ལ་སོགས་པ་ཚང་མ་ལ་ཡ་རྩྭ་མེད་པར་དཀའ་ངལ་ཡོང་གི་ཡོད་པ་ནང་ལྟར་ཨ་ས་གནས་མི་དམངས་ཚོ་ལ་ཡང་ཆུ་མེད་པའི་རྐྱེན་གྱིས་ཞིང་ཁ་བཏབ་ཡས་མེད་པ་བྱས། ས་གནས་མི་དམངས་རྣམས་འཚོ་གནས་ཐུབ་རྒྱུ་དེ་ཧ་ཅང་ཁག་པོ་ཆགས་འདུག་ད་ད་ག་ནང་བཞིན་དེ་སྤོ་ལགས་དེས་བརྗོད་པ་བྱས་ན་ལོ་ཁ་ཤས་གོང་ལ་ཡ་ཁོ་རང་ཚོའི་གྲོང་གསེབ་དེ་ནང་ལ་མི་ཚང་ཉི་ཤུ་རྩ་བཞི་ཙམ་ཞིག་ཡོད་རེད་ཨ་ནི་ད་ལྟའི་ཆ་ལ་ད་མི་ཚང་དྲུག་ལས་ལྷག་མེད། ད་གྲོང་གསེབ་དེ་ལུང་སྟོང་ལྟ་བུ་ཞིག་ལ་འགྱུར་གྱི་འདུག་བྱས་བྱས་ཕ་རྒན་དེ་བློ་ཕམ་ངང་བཤད་འདུག། ས་གནས་དེ་ག་རང་ལ་ཡོད་པའི་གཞོན་སྐྱེས་ལོ་ན་ཉི་ཤུ་རྩ་གཅིག་བྱས་པ་པ་སངས་ཚེ་རིང་ཟེར་བ་ཞིག་གིས་བརྗོད་པར་བྱས་ན། ང་རང་ཆ་བཞག་པ་ཡིན་ན་ང་རའི་གྲོང་གསེབ་འདིའི་ནང་ལ་ཡ་དགའ་བོའི་ངང་ནས་བསྡད་རྒྱུའི་འདུན་པ་ཡོད། ཨ་ཡིན་ནའི་འཚོ་བའི་རྟེན་གཞི་རྩ་བ་ནས་མེད་པར་ཆགས་དུས་ཙམ་པ་ཨ་མུ་མཐུད་ནས་གནས་རྒྱུ་དེ་ཧ་ཅང་ཁག་པོ་འདུག་བཤད་འདུག་ཨ་གོང་ཞུས་གྲོང་གསེབ་ས་ཁུལ་དེ་ནས་ནི་ཉི་མ་གཉིས་ཀྱི་མཚམས་སུ་ཆགས་པ་ཟམ་གདོང་གྲོང་གསེབ་ཟེར་བ་དེ་ནས། ཡིན་པ་རང་ལོ་དྲུག་ཅུ་རེ་གསུམ་ཡིན་མཁན་བླ་མ་ཚེ་རིང་ཟེར་བ་ཞིག་གིས་བརྗོད་པ་བྱས་ན། དེ་སྔ་ལོ་བཅུའི་གོང་དུ་ས་གནས་འདི་དག་ནང་ལ་ཡ་གངས་ངར་གདོང་བར་བབས་ཀྱི་ཡོད་རེད། ཡིན་ནའི་ད་ཆ་ད་གངས་ཨིན་ཅི་ཁ་ཤས་ལས་བབས་ཀྱི་མེད་པ་སོང་ཙང་རི་བོའི་སྟེང་དུ་ཡང་གངས་དང་འཁྱག་པ། ཞུ་ཡས་མེད་པ་ཆགས་ཡོད་པ་སོང་ཙང་ཁོང་ཚོའི་གྲོང་གསེབ་དེའི་ནང་ལ་ཡ་དེ་སྔ་ནང་ལྟར། གྲོ་དང་ནས་སྲན་མ་དང་ཞོག་ཁོག་ལ་སོགས་འདེབས་རྒྱུའི་ཆ་རྐྱེན་དེ་དག་ཡང་མེད་པ་ཆགས་སོང་འདི་འདྲ་ཟེར་འགྲེལ་བརྗོད་བྱས་འདུག། རེད་ད། ད་ལྟ་གོང་དུ་འདི་འདྲེ་ཟེར་བ་གློ་སྨོན་ཐང་ཕྱོགས་ཀྱི་གྲོང་གསེབ་འགའ་ཤས་ད་ཆུ་དཀོན་པོ་ཆགས་ཅིག་འཁྱག་རོམ་འདི་དག་བཞུར་བྱས་འདི་འདྲེ་གི་དཀའ་ངལ་འཕྲད་འདུག་གནས་ཚུལ་ཐོན་ཡོང་པ་ནང་བཞིན་ཨ་ནི་ཡང་གསར་འགོད་པས་བཀོད་པའི་གནས་ཚུལ་འདི་ཚོའི་ད་ཨིན་ཇིའི་ཐོག་ནས་བྲིས་སྟངས་དང་འདི་འདྲེ་ཡང་ང་ཚོས་གསལ་པོ་རང་གོ་ཚོད་ཀྱི་མི་འདུག་བྱས་ཙང།

དེ་ནས་ཉི་ཆུང་ཉི་ཆུང་ཟེར་དེ་སྔ་མ། ས་མཚམས་ལ་ཡང་དང་ཁྲལ་ལེན་ས་རེད་དེ་ལ་ཡང་ཉི་ཆུང་ཟེར་སྔ་མའི་གི་ལོ་རྒྱུས་ལ་དེ་འདྲའི་འབྲས་བུ་གཅིག་བཞུགས་ཀྱི་འདུག་དེ་ནི་ཀོ་རེ་ལ་རེད་བ་ལ་ཀོ་རེ་ལ་ངོ་མ་དེ་ད་དམ་པའི་རྒྱ་ནག་གི་ད་ལམ་ཀ་བཟོས་ཏེ་འདུག་བ་ལ་དེ་བོད་དང་ནེ་པལ་གྱི་ས་མཚམས་གཙོ་བོ་དེ་ཨ་ནི་ཀོ་རེ་ལ་རེད་ཟེར་ཞུ་ཡ་ཡིན་དེ་ནི་ཕར་ཨེ་ཕར་འགྲོ་བ་ཡིན་ན་སྤྱི་བཏང་གི་ཚོ་ཤར་དང་ཚོ་ནུབ་ཟེར་ཚེ་སོགས་དེ་འདྲའི་ཞིག་འདུག་དེ་ནི་ཕག་འགྲོ་བ་ཡིན་ན། འབྲི། སྟང་རྒྱ། དེ།
ཀླུ་རི། གངས་ར།

བསམ་རྫོང་དང་དེ་གཉིས་པར་རུག་ལ་ཕལ་ཆེར་ཏོག་ཙི་རྒྱང་པོ་འདྲ་བ་ཞིག་ཡོད་རེད་ད་ཡིན་ན་ཡང་འབྲི་དང་དེ་ཟེར་ཞིག་གཉིས་ཡོད་རེད་དེ་གཉིས་པར་རུག་ལ་ཉེ་བོ་འདྲ་བ་ཞིག་བྱས་དངོས་སུ་ང་དེ་འགྲོ་མ་མྱོང་ལ་འབྲི་དང་དེ་ལ་ཡིན་པ་ཡང་དེ་ཉེ་བོ་འདྲ་བ་ཞིག་རེད་དེ་སྟང་རྒྱ་འབྲི་གཡའ་ར་གངས་ར་དེ་ཚོ་ས་ཆ་ཉེ་བོ་ཉེ་བོ་བྱས་ད་ཕལ་ཆེར་ཕལ་ཆེར་ཆུ་དང་དེ་ཚོའི་དཀའ་ངལ་ཡོད་པ་ཅིག་ས་ཆ་དེ་འདྲས་ཡིན་སྲིད་ཀྱི་རེད་ཨ་ནི་བསམ་རྫོང་ལ་དངོས་གནས་ཀྱི་ཆུ་ཡི་དཀའ་ངལ་ངོ་མ་བྱུང་ཡས་དང་དེ་ཚོ་ཚང་མ་བསམ་རྫོང་ཟེར་ཡས་དེ་རེད་བསམ་རྫོང་ནས་མར་སུ་ཡོང་བ་ཡིན་ན་ཡང་ས་ཆ་གཅིག་ལ་ཡ། ཉྭ་སྙོང་ཟེར་ཡས་ལ་སོགས་པ་དང་ནི་ན་མ་ཤུང་ཟེར་ཡས་ལ་སོགས་པ་དེ་ཚོས་ཀྱིས་སྤྱི་བཏང་གི་ཆུ་ལོག་གནོད་སྐྱོན་ཐེབས་པ་དང་འདས་པའི་ད་ལོ་མང་པོ་ཅིག་གི་སྔོན་ལ་ཡང་ཚོ་ཤར་ནས་མར་དེ་འདྲས་ཀྱི་ཡང་གངས་རུད་ཡོང་བྱས་ནས་ཀྱི་ཞིང་ཁ་མང་པོ་ཅིག་འཕྲོ་བརླག་ཤོར་བ་དང་དེ་འདྲའི་ལོ་རྒྱུས་ཅིག་བྱུང་ཡོད་རེད་ལ། ལོ་ལེ་སེ་ཨ་ནི་ད་ལྟ་གསར་འགོད་པ་ཏུལ་སི་ཁོ་རང་གིས་དྲི་བ་བསྐུལ་ས་ཚང་མ་ལ་མིང་འདྲ་པོ་ཆ་བཞག་ན་དཀོན་མཆོག་སྒྲོལ་དཀར་པ་སངས་ཚེ་རིང་པ་སངས་ལྷ་མོ་དེ་འདྲ་ཞིག་འདི་སི་ཏུ་ཡོད་ཀྱི་རེད་ད་ས་མཚམས་ཁུལ་དུ་ཡོད་པའི་མི་དེ་གའི་ཚང་མ་ད་བོད་པ་རང་རེད་བས་ག་འདྲ་རེད།
ད་འདས་པའི་གི་མི་ལོ་བརྒྱ་ཕྲག་མང་པོ་ཅིག་སྔོན་ལ་ཡིན་པ་ཡིན་པ་ཡིན་ན་ཨ་ནི་གློ་ཁུལ་དེ་ཕལ་ཆེར་མངའ་རིས་ཀྱི་ཁོངས་གཏོགས་པ་ཀྱི་དེ་འདྲས་ཅིག་གི་ལོ་རྒྱུས་ནང་ལ་དེ་འདྲས་ཞིག་ཟེར་གྱི་འདུག་བ་ལ་དེ་འདྲས་ཡིན་དུས་སྒང་ལ་ཨ་ནི་མི་རབས་རྒན་པ་རྣམ་པ་ཚོ་ཚང་མ་དེ་བོད་སྐད་རང་སྐྱོན་གྱི་རེད་ལ་ཨ་ནི་ནང་ཆོས་རང་གནང་མཁན་ཅིག་བྱས་ཕལ་ཆེར་ཕལ་ཆེར་གི་ད་འདི་ནེ་པ་ལི་སྐད་བཤད་མཁན་དེ། མང་པོ་མེད་པ་བཟོ་འདྲ་ཅིག་དེ་འདྲའི་འདྲ་བ་ཅིག་རེད་དེ་དང་ང་ཚོའི་གི་རྒྱལ་རབས་ལོ་རྒྱུས་ལ་ཆ་བཞག་པ་ཡིན་ན། ནི་ཅིག་མ་ཎི་ཟེར་ཡས་ལ་སོགས་པ་སྐྱོར་གནང་ཡས་དང་ནི་ལྷ་མོའི་གཞུང་བཙུགས་གནང་ཡས་ལ་སོགས་པ་དང་ནི་དགོན་སྡེ་ཁག་ཆ་ཚང་ནང་ལ་ཡིན་པ་ཡང་དགེ་འདུན། མང་པོ་ཡོད་པ་དང་དེ་ཚོ་ཚང་མ་ཅིག་བོད་པ་རང་གི་རིག་གཞུང་དང་ནི་བོད་པའི་གི་ལོ་རྒྱུས་ཡུན་རིང་ལྡན་པ་དང། དེ་དང་འབྲེལ་བའི་གི་གླུ་གཞས་ཞབས་བྲོ་ཆ་ཚང་དེ་ང་ཚོའི་བོད་པ་ནང་བཞིན་བྱས་ནས་རྩ་བའི་གི་ད་ས་ཆ་སོ་སོའི་སོ་སོའི་ཡུལ་ལུང་གི་ད་གཞས་སྣ་འདྲ་མིན་ཡོང་གི་རེད་བ། ཡིན་པ་ཡིན་ན་ཡང་གློ། གློ་འདི་ད་ལྟ་དམིགས་བསལ་གྱི་ཁྱད་ཆོས་ལྡན་པ་ཀྱིས་ད་མ་ནས་སི་ད་ལྟ་སྐོར་གནང་ཡས་ཞུ་ཡར་དེ་མཚོ་ཤར་དང་མཚོ་ནུབ་དང་ཕུ་བག་དང་སི་ཚོ་ལ་ཡང་ཁོ་རང་ཚོ་ལོ་ཆེན་ཞུ་གི་རེད་འོ་དེ་ཚོས་དེ་ཚོ་དང་དེ་དཔེ་མི་སྲིད་གལ་ཆེན་པོ་ཡོད་པ་དང་ཨ་ནི། དེ་འདྲས་ཚོས་བྱེད་དུས་གང་ལ་དངོས་གནས་དྲང་གནས་ཀྱི་བོད་པ་རང་གི་རིག་གཞུང་མི་ཉམས་རྒྱུན་འཛིན་དང་འོ་དེ་འདྲས་ཞིག་གནང་དགོས་རེད་སི་དེ་འདྲས་ཞིག་ཞུ་ཡ་ཡིན་ལ་ཨ་ནི་ད་འདི་ཆ་ལ་ཡིན་པ་ཡིན་ན་ཁོ་རང་ཚོ་གློ་ཁུལ་གྱི་སྣེ་ལེན་ཁང་དང་དུས་ཚོད་ཀྱི་གོ་ཆང་དང་ཚོང་ཁང་དེ་དུས་ཚོད་ལ་ཡིན་པ་ཡིན་ན་ཡང་བོད་ཡིག་ལ་དམིགས་བསལ་གྱིས་བོད་ཡིག་ལ་དོ་སྣང་གནང་ཟེར་ནས་བོད་ཡིག་འབྲི་ཡས་དང་དེ་ཚོ་ཁོང་ཚོས་གནང་གི་འདུག་བོད་པའི་རིག་གཞུང་འདི་གཏིང་ཟབ་རྒྱ་ཆེ། དེ་དེ་འདྲ་ཞིག་གནང་གི་འདུག་ཞུ་ཡག་ཡིན་ལ།
ང་ཚོ་རྡོ་སོལ་གློ་སྨོན་ཐང་དང་ཡ་གྱལ་ཁུལ་གྱི་ཐོག་ལ་ཡང་བཀའ་མོལ་གནང་པར་བཀའ་དྲིན་ཆེ་ཞུ་བ་ཡིན། ལགས་སོ་ལགས་སོ་བཀའ་དྲིན་ཆེ་ད་ངེད་ཀྱི་ངོས་ནས་ཡང་དག་ལ་མ་དག་ད་བོ་ཚིག་དེ་འདྲའི་ནོར་འཁྲུལ་ཤོར་བ་དེ་འདྲ་ཡོད་སྲིད་ཀྱི་རེད་དེ་འདྲ་ཡིན་པ་ཡིན་ན་ཡང་ཁོ་ས་ཆ་གནད་འགག་ཆེན་པོ་ཡིན་དུས་བར་ལ་ཨ་ནི་ཚང་མ་སེམས་ངེས་ལ་ཡང་དགོངས་འགལ་མེད་པ་ཅིག་ཞུ་ཡག་ཡིན་བཀའ་དྲིན་ཆེ། བལ་ཡུལ་གྱི་ཀྲི་པུ་ཝན་གཙུག་ལག་སློབ་གྲྭ་ཆེན་མོའི་ནང་ཡོད་འཁྱག་རོམ་ཉམས་ཞིབ་པ་སྐུ་ཞབས་སཱན་དིབ་ཐ་ཀུ་རི་ཞུ་བ་དེ་ཡིས་གསུངས་པ་བྱེད་ན། འདས་པའི་མི་ལོ་བཅུ་དང་ཉི་ཤུའི་ནང་ཚུད་ལ་ཡ་ཧི་མ་ལ་ཡའི་རི་རྒྱུད་ཀྱི་འཁྱག་རོམ་ཁག་གི་ཞུ་ཚད་དེ་ཧ་ཅང་མཐོ་རུ་སོང་ཡོད་པ་དེ་ཡིས་རི་རྒྱུད་ཁུལ་གྱི་གྲོང་གསེབ་ས་ཁུལ་མང་པོའི་གནས་སྟངས་ལ་ཡང་འགྱུར་བ་ཆེན་པོ་བྱུང་ཡོད་རེད་གསུངས་འདུག་ཨ་ནི་བསམ་རྫོང་གྲོང་གསེབ་དེ་ལ་ཆ་མཚོན་པ་ཡིན་ན་གྲོང་གསེབ་པ་ཚོའི་སྡོད་ཁང་མང་ཆེ་བ་ནི། ས་གནས་སུ་ནང་པའི་དགོན་པ་ཅིག་ཡོད་ས་རེད་བྱས་ཙང་ནང་པའི་དགོན་པ་དེ་ཡི་མཐའ་སྐོར་དུ་འདུག་ཟེར་ཁང་པ་དེ་ག་རིམ་པས་བྱས་ནས་མ་ཆགས་འདུག་བྱས་ཙང་གྲོང་གསེབ་འདི་ནི་དེ་སྔ་མི་ལོ་ལྔ་བརྒྱའི་གོང་ནས་རྟེན་གཞི་བྱས་པ་ཞིག་ཡིན་ཙང་ད་ཆ་ཆ་ཆུ་དཀོན་པོར་གྱུར་བའི་གནས་སྟངས་ལ་བརྟེན་བྱས་ས་གནས་མི་མང་མང་ཆེ་བ་ས་གནས་གཞན་དུ་གནས་སྤོ་བྱས་རྗེས་ནས་ད་ཆ་རང་ཆ་བཞག་པ་ཡིན་ན་གྲོང་གསེབ་དེ་གཉིས་གཉིས་ཀ་མི་མེད་ལུང་སྟོང་ལྟ་བུ་ཞིག་ལ་གྱུར་ཡོད་པ་འདྲ། བལ་ཡུལ་གྱི་བྱང་ཕྱོགས་མུའུ་སྟང་ཟེར་བ་གློ་སྨོན་ཐང་གི་སྟོད་ཕྱོགས་ཁུལ་དུ་གནས་སྡོད་བྱེད་མཁན་ས་གནས་མི་དམངས་དེ་དག་ནི་ཅིག་ད་བར་བོད་ཀྱི་ཆོས་དང་རྩ་ཆེའི་རིག་གཞུང་ཁག་སྲུང་སྐྱོབ་བྱེད་མཁན་ལྟ་བུ་ཞིག་ལ་འདུག་ཟེར་ངོས་འཛིན་བྱེད་ཀྱི་ཡོད་པ་འདྲ། ད་ཡིན་ནའི་ད་ཆ་ཁོར་ཡུག་གི་གནས་སྟངས་འོག་ནས་གྲོང་གསེབ་མི་དམངས་དེ་དག་ལ་ཡང་གནས་སྤོ་བྱེད་རྒྱུའི་གནས་སྟངས་ལ་སླེབས་པའི་སྐབས་སུ། བོད་ཀྱི་ཆོས་དང་རིག་གཞུང་ཁག་ལ་ཡང། ཉམས་ཆག་ཡོང་གི་ཡོད་པ་དེ་ནི་ཨ་ནི་བཤད་མ་དགོས་པ་ཞིག་ཆགས་ཡོད་རེད་ཨ། དེ་ནང་བཞིན་བལ་ཡུལ་ནང་ལ་ཡང་རི་རྒྱུད་ས་གནས་ཁག་ལ་ཡང་ཉམས་ཞིབ་དང་དེ་ནང་བཞིན་ཡར་རྒྱས་ལས་འཆར་སྤེལ་མཁན་རྒྱལ་སྤྱིའི་ཉམས་ཞིབ་ལས་ཁང་དེ་ཡིས་ཅིག་སྙན་ཐོ་ཞིག་འདོན་སྤེལ་བྱས་པ་དེ་ལ་གཞིགས་པ་ཡིན་ན། ཧི་མ་ལ་ཡའི་རི་རྒྱུད་ཀྱི་ས་གནས་ཁག་ཏུ་རྩྭ་ཐང་ཁག་ལོ་རེ་བཞིན་བརྒྱ་ཆ་གཅིག་དང་ཚག་ལྔ་ཙམ་ཞིག་ཉམས་ཆག་འགྲོ་གི་ཡོད་པའི་གནས་སྟངས་འདི་ཡིས་སྒོ་ཕྱུགས་སེམས་ཅན་ཁག་ལ་ཡང། རྩྭ་ཁ་དཀོན་པོར་གྱུར་བྱས་སྒོ་ཕྱུགས་སེམས་ཅན་དེ་ཚོའི་ཤེད་མོ་ཡང་ཧ་ཅང་སྐྱོ་རུ་འགྲོ་གི་ཡོད་པ་མ་ཚད་ས་གནས་མི་མང་ཚོའི་ཞིང་ལས་མེད་པར་འགྱུར་གྱི་ཡོད་པའི་གནས་སྟངས་འདི་ཡིས་ས་གནས་སུ་འཚོ་བའི་རྟེན་གཞི་མེད་པའི་དཀའ་ངལ་འཕྲད་ཀྱི་ཡོད་པའི་སྐོར་ལ་གསལ་སྟོན་བྱས། བྱས་ཙང་རི་རྒྱུད་ས་ཁུལ་ཁག་ཏུ་ཅིག་ཚ་དྲོད་མཐོ་རུ་སོང་བའི་རྐྱེན་གྱིས་དཀའ་ངལ་འཕྲད་ཀྱི་ཡོད་པ་དེ་ཚོ་སྨོས་མི་དགོས་པ་རེད་ཡིན་ན་ཡང་གནས་སྟངས་ཐོག་ནས་ཡང་ས་གནས་འགའ་ཞིག་ལ་དེ་སྔ་མེད་པའི་ཚལ་འདེབས་ལས་བྱེད་ཡ་རེད།

ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ཐོག་ལས་ཀ་བྱེད་རྒྱུའི་ཐག་གཅོད་བྱས་པ་ཡིན། ཁོང་གིས་གསུངས་པ་ལྟར་བྱས་པ་ཡིན་ན་ས་སྐྱེས་རྡོ་སྐྱེས་ཀྱི་མི་རིགས་ཚོས་རང་གི་ཕ་མེས་ཀྱི་གྲོང་གསེབ་དེ་དང་སོ་སོ་སྐྱེས་ས་སྐྱེས་ཡུལ་དེ་བཞག་རྗེས་ས་གནས་གསར་པ་ཞིག་ལ་ཡ་གནས་སྤོ་བྱེད་པའི་སྐབས་སུ་འདོད་པ་དང་འདེམས་ཀ་མེད་བཞིན་དུ་འཚོ་ཐབས་གསར་པ་ཞིག་ལག་བསྟར་མི་བྱེད་ཀ་མེད་དུ་འགྱུར་གྱི་ཡོད་པ་མ་ཚད་རྒྱུན་ལྡན་གྱི་འཚོ་ཐབས་ཁག་དང་མི་འདྲ་བར། འཚོ་ཐབས་གསར་པ་ཞིག་དང་ཨ་ས་གནས་ཀྱི་འགྲོ་འདུག་སྤྱོད་གསུམ་ལ་ཡ་གོམས་འདྲིས་མི་བྱེད་ཀ་མེད་དུ་གྱུར་བའི་གནས་སྟངས་དེ་ཚོས་ཕ་རྒྱུད་བུ་རྒྱུད་ཀྱི་རིག་གཞུང་གོམས་གཤིས་ལ་ཉམས་ཆག་འགྲོ་གི་ཡོད་པ་དེ་ནི་བརྗོད་མི་དགོས་པའི་གནས་སྟངས་ཤིག་ཏུ་གྱུར་ཡོད་རེད།